རྩོད་གཞི་ཁོ་ན་ལ་ཉེ་བ་ཡིན་པའི་ཕྱིར། རྩོད་གཞི་ཁོ་ན་ལ་ཁོ་ན་ལ། ཁོ་ན་ལ་ཉེ་བ་མ་ཡིན་པར་ཐལ་མཐུན་དཔེའི་ཆོས་ཅན་དང་མི་མཐུན་དཔེའི་ཆོས་ཅན་གཉིས་ལ་ཡང་ཉེ་བའི་ཕྱིར། ཞེས་གསུངས་པའི་ཕྱིར། འོ་ན་ཁ་ཅིག་ཀ་ལ་སི་ཁ་རུ་ཙི་ཏི་རེ་ཁ་ཅིག་ཀ་ལ་ལ་མ་ཡིན་པ་དང་ཁ་ཅིག་གི་ཆོས་ཅན་གྱི་སྒྲ་དེ་མཐུན་དཔེའི་ཆོས་ཅན་གོ་བ་རྩོད་གཞི་ཁོ་ན་ལ་ཉེ་བ་སྟེ། རྩོད་གཞི་ཁོ་ན་ལ་ཉེ་བའི་ཤུགས་ཀྱིས་ཀྱང། རྩོད་གཞི་ཁོ་ན་ལ་གོ་བར་འགྱུར་རོ། ཁ་ཅིག་ཁས་ལེན་དེ་རེད་ཡ། ཨ་ལས་ཨ་ལས་ཨ་ལས་ཁ་ཅིག་གིས་ངོ་མ་མཐུན་དཔེའི་རྩོད་གཞི་ཁོ་ན་ལ་མ་གཏོགས་མཐུན་དཔེའི་ཆོས་ཅན་ལ་ཡིན་མཐུན་དཔེའི་ཆོས་ཅན་ལའང་མི་ཉེ། མི་མཐུན་དཔེའི་ཆོས་ཅན་ལ་མི་ཉེ་དེ་དེ་ལ་སྒྲ་ཟློས་པ་དང་གཅིག་ལ་སྒྲ་འགལ་བའི་སྐྱོན་ཡིན་འདུག་ཟེར་ལབ་པ་ཡིན་པའི་ཕྱིར། ཡིན་དུས་ད་དེའི་རྒྱུ་མཚན་གྱིས་དེའི་ཤུགས་ཀྱིས་རྩོད་གཞི་ཁོ་ན་ལ་ཉེ་བ་ཡིན་པ་དེ་ཁས་ལེན་ཡིན་པའི་ཕྱིར། ཡིན་ན་ད་རྩོད་གཞི་ཁོ་ན་ལ་ཉེ་བ་ཡིན་པར་ཐལ་ཁ་ཅིག་ཁོ་ལ། ཁ་ཅིག་གི་ལུགས་ལ་ཡིན་པར་ཐལ། རེད་སོང་ང། རེད་སོང་ང། རང་ལུགས་ལ་ཡིན་པའི་ཕྱིར་ལ།

རིགས་པ་མཚུངས་ཡང་མི་འདུག་ཟེར། རིགས་པ་མཚུངས་ཡང་མེད་པ་ཡིན་པར་ཐལ། སྤྱི་བཏང་ཆོས་ཅན་གྱི་སྒྲ་དེ་དུས་ཚོད་ཕྱེད་ཆར་འཇུག་གིར་ཟེར་ནས་ཁོ་རང་གཉིས་ཀ་སུ་གཅིག་ལ་དོགས་པ་མི་འདུག་ད་ལྟ་སུ་དང་པོ་འཐད་པ་དེའི་ཚེ་ན་ཆོས་ཅན་གྱི་ཆོས་ཞེས་པའི་ཆོས་ཅན་གྱི་སྒྲ་དེ་འོ་རྩོད་གཞི་ཁོ་ན་ལ་ཉེ་བ་དེ་གྲུབ་པ་ཡིན་པའི་ཕྱིར། ཡིན་པར་ཐལ་ཁུས་བཤམས་དེ་ནས། རེ་བ། མཐུན་དཔེའི་ཆོས་ཅན་བཟུང་ན་ནི་སྒྲ་ཟློས་སྐྱོན་མི་མཐུན་དཔེའི་ཆོས་ཅན་བཟུང་ན་སྒྲ་འགལ་སྐྱོན་སྐྱོན་གཅིག་དེ་དེ་འདྲའི་གཅིག་ཏུ་མ་ཟད་པ་ཅན་ནི་ཆོས་ཅན་ཞེས་པའི་མིང་དེ་དུས་རྒྱུན་མཐུན་དཔེའི་ཆོས་ཅན་དང་མི་མཐུན་ཆོས་གཉིས་ལ་ངེས་ཀྱི་མི་འདུག

ཆོས་ཅན་གྱི་ཆོས་ཞེས་པའི་ཚིག་ཟུར་གྱིས་ཆོས་ཅན་གྱི་སྒྲ་དེ་རྩོད་གཞི་ཁོ་ན་རང་ལ་ངེས་ཐག་ཆོད་ཡིན་པའི་ཕྱིར། བན་དྷེ་དང་སུ་ཡཱ་ཏི་པའི་དགེ་ཕྲུག་དེ་ལ་མ་ཡིན་ནམ་ཀ་ཡོ་མ་ཅོག་དོན་དག་ལ་ཀ་ཡོ་མ་ཅོག་ཟེར་ཡ་ལ་བན་དྷེ་སུ་ཡཱ་ཏི་པའི་ཀ་ཡོ་ཅོག་ཞེས་པའི་ཚིག་དེ་གིས་ཀ་ཡོ་མ་ཅོག་པ་དེ་བསྟན་པའི་ཕྱིར། བསྟན་ཡོང་མ་རུང་ཨ། ཨོ་དེ་རེད་ད། ཨོ་དེ་དེ་གཉིས་གཅིག་པ་བཏང་གིར་ང་བཏང་ས་དེ་གཉིས་གཅིག་པ་བཏང་གི་བ་རེད། དེ་འདྲའི་ཆོས་ཅན་གྱི་ཆོས་ཞེས་པའི་ཚིག་ཟུར་གྱིས་ཆོས་ཅན་གྱི་སྒྲ་དེ་རྩོད་གཞི་ཁོ་ན་མ་གཏོགས་ལ་མི་གོ་བའི་ཕྱིར། མི་གོ་བ་ཡིན་པར་ཐལ་དེ་རྩོད་གཞི་ཁོ་ན་ལ་འཇུག་པའི་ཕྱིར། རྩོད་གཞི་ཁོ་ན་ལ་འཇུག་པ་ཡིན་པར་ཐལ་གཞན་གཉིས་པོ་དེ་ལ་བརྗོད་འདོད་ཀྱི་བསམ་བློ་མེད་པའི་ཕྱིར། དང་ན་དེ་ཁྱོད་རང་གིས་བཀའ་ཡོད་དགེ་ཕྲུག་དེ་ལ་བཀའ་ཡོད་ཅོག་ཞེས་པའི་ཚིག་དེས་བཀའ་ཡོད་མ་ཅོག་པ་བསྟན་ཏེ། བསྟན་ན་བྱས་ཙང་ཁ་ཟས་རེད་རྩོད་གཞི་ཁོ་ན་བསྟན་པ་ཡིན་པར་ཐལ། རྩོད་གཞི་ཁོ་ན་བསྟན་པ་ཡིན་ཆོས་ཅན་གྱི་ཆོས་ཞེས་པའི་ཚིག་ཟུར་གྱི་ཆོས་དེས

རྩོད་བྱེད་ཅན་གྱི་ཆོས་ཡིན་ཟེར་ལབ་དགོས་ཨ་རོ་ད་མཐུན་དཔེའི་ཆོས་ཡིན་ཟེར། ཨོ་ལབ་དགོས་ཨ་རོ་ལབ་འདོད་དེ་ལ་དེ་རང་མ་གཏོགས་མེད་པའི་ཕྱིར། དེ་རང་མ་གཏོགས་མེད་པར་ཐལ་བསྟན་དུས་ད་ག་རང་བསྟན་པའི་ཕྱིར། དེ་ནི་ཚ་རེ་སོང་ང། རྩོད་མཐུན་དཔེའི་ཆོས་ཅན་དང་མི་མཐུན་དཔེའི་ཆོས་གཉིས་པོ་འདི་ཆོས་ཅན་དཔེ་འདི་དང་སུ་ཡ་འདི་པོའི། ཆོས་ཅན་གྱི་ཆོས་ཞེས་པའི་ཚིག་ཟུར་གྱི་ཆོས་ཅན་འདི་ཡིན་པར་ཐལ། དེ་ཡིན་ཟེར་ན་ཁོའི་བསམ་བློའི་ནང་ལ།